དེ་ནས་སྐུལ་ཁྱིའི་བཟུང་བྱ་ད་གནང་གི་མ་རེད་ཟེར་རོ། གནང་གི་མ་རེད་ཟེར་རོ། སྐུལ་ཁྱིའི་བཟུང་བྱ་ད་ལ་ནས་རྣ་བཞིན་ལྔ་ཡི་འཛིན་གྱི་སྐྱེངས་དྲུག་པའི་མཐའ་གཉིས་བཟློག་པ་ན་ཁམས་གཉིས་དག་པའི་ངེས་པ་སྟེ་ཟེར་ལབ་དུས། དེ་ནས་སྐུལ་ཁྱི་ལ་དངོས་སུ་གནང་བའི་ཀྱི་གནོད་བཅུད་དེ་ལ། རེད་པ། སྐུལ་ཁྱི་ལ་དངོས་སུ་གནང་བའི་ཀྱི་གནོད་བཅུད་དེ་ལ་སྐུལ་ཁྱི་རྒྱུད་ལ་ལྡན་པའི་ཀྱི་གང་ཟག་དེའི་དབང་ཤེས་ལ་བསྐོར་དུ་མ་ཞོག་པ་ཅིག་གོ་གོ་རེ་ཅུང་ཟད་ག་འདྲ་རེད་ཟེར་ན། དེ་ནི་རྣམ་ཤེས་ཉིད་ལྔ་པོ་གང་རུང་གིས་འཛིན་ཅིང་དྲུག་པ་ཡིད་ཀྱི་རྣམ་པར་ཤེས་པ་དེས་དབང་དོན་གཉིས་ལ་ཅིག་ཅར་དུ་ཐ་སྙད་འདོགས་པ་སོགས་འོག་ནས་ལས་ཀྱི་རོ་གང་དག་དྲུག་པ་ཡིད་ཤེས་ཀྱིས་གཟུགས་སོ་སྒྲའོ་དྲིའོ་ཟེར་ནས་ཐ་སྙད་འདོགས་པ་དེ་འདྲའི་གྱི་གོ་དགོས་རོ། ཨ་ནི་གཟུགས་མེད་ལ་དེ་འདྲའི་ཡོད་མ་རེད་ཟེར་ན་རོ། ད་དེ་གཙོ་བོ་ཀུན་གཞིའི་གཟུང་ཆ་ཟེར་ན་ག་རེ་རེད་དོ་ཟེར་ན། ཀུན་གཞི་ལ་དངོས་སུ་སྣང་བའི་གྱི་དམིགས་པ་དེའི་ཕྱིར། རེད་བ། ཀུན་གཞིའི་དམིགས་པ་དེ་ལ་ཨ་ལས་ང་ཚོས་ཚབ་བྱེད་དྲགས་ན། ཀུན་གཞིའི་དམིགས་པ་དེ་ལ་དང་པོ་གཉིས་འདུ་རུ་བ་ཀུན་གཞིའི་དམིགས་པ་དེ་ལ་སྣང་བའི་དམིགས་པ་དང་མི་སྣང་བའི་དམིགས་པ་གཉིས་ཕྱེ། སྣང་བའི་དམིགས་པ་དེ་ལ་ཡང་དངོས་སུ་སྣང་བའི་དམིགས་པ་དང་བརྒྱུད་ནས་སྣང་བའི་དམིགས་པ་གཉིས་ཕྱེ་དེ་རིགས་དུ་བ། ད་དང་པོ་དེ་ལ་སྣང་བའི་དམིགས་པ་དེ་ག་རེ་རེད་ཟེར་ན། དབང་པོ་དང་དོན་གཉིས་དེ་རྒྱག། མི་སྣང་བའི་དམིགས་པ་དེ་ལ་བག་ཆགས་དེ་རྒྱག། དེ་རེད། དེ་ནས་ཀུན་གཞི་ལ་དངོས་སུ་སྣང་བའི་དམིགས་པ་དེ་ལ་ག་རེ་རེད་ཟེར་ན་ཀུན་གཞིའི་གཟུང་ཆ་དང།

བརྒྱུད་པའི་དམིགས་པ་འདྲ་བོ་ཆགས་འགྲོ་གི་འདུག་ག་རེ་ཟེར་ན་དབང་ཤེས་བརྒྱུད་ནས་ཀུན་གཞི་ལ་སྣང་གི་རེད་བ། ཨ་ནི་དབང་ཤེས་མི་བརྒྱུད་པའི་གནས་སྐབས་སུ་གང་སྣང་གི་ཡོད་པ་ཡིན་ན་ཡང་དབང་ཤེས་ལ་སོགས་མི་བརྒྱུད་པ་ཁ་ཐུག་སྣང་འགྲོ་གི་རེད་བ་ཟེར་བསམ་ལེ་ནི་དོགས་པ་ལྟ་ཚེ་འབད་ཀྱི་ཡོང་བ་རེད་བ་དེ་མ་རེད། ཀུན་གཞི་ལ་སྣང་འོང་དུས་གང་ལ་དབང་ཤེས་བརྒྱུད་དགོས་པའི་སྐད་ཆ་མ་ཡིན་པ་བྱས། དབང་ཤེས་ལ་སྣོད་བཅུད་གང་སྣང་གི་ཡོད་བ་དེ་ཀུན་གཞིའི་སྟེང་གི་བག་ཆགས་དེའི་སྟོབས་ཀྱིས་ཁ་ཐུག་སྣང་འགྲོ་གི་ཡོད་བ་ཡིན་ཙང་དག་རང་འགྲིག་གི་ཡོད་རེད་བ། བྱེད་སྟངས་དེ་ཡིན་པ་ཡིན་ཙང་དངོས་སུ་སྣང་བའི་དམིགས་པ་དེ་ལ་ཡིན་དུས་གང་ལ་དོགས་དོགས་ག་རེ་ཟེར་ན་ཀུན་གཞིའི་གཟུང་ཆ་ལ་ཟེར་གྱི་རེད། ཀུན་གཞིའི་གཟུང་ཆ་ཟེར་ན་རྣམ་ཤེས་ལྔ་པོ་གང་ཡང་རུང་བ་ཞིག་གིས་འཛིན་ཅིང་དྲུག་པ་ཡིད་ཀྱི་རྣམ་པར་ཤེས་པས་ཐ་སྙད་འདོགས་པ། ད་རྣམ་ཤེས་ལྔ་པོ་གང་ཡང་རུང་བ་ཞིག་གིས་འཛིན་ཅིང་ཟེར་དེ་ལ་ཁྱབ་མཐའ་ཏིག་ཅིག་དགོས་ཀྱི་རེད་དྲན་ཏོ། འཛིན་པའམ་འཛིན་རུང་འགྲོ་བ་ཞིག་ག་རེ་ཟེར་ན། དབང་པོ་དེ་རྩ་བ་ནས་འཛིན་གྱི་མ་རེད། འཛིན་གྱི་མ་རེད་བ། བྱས་ཙང་ཀ་ཁོ་འཛིན་རུང་བ་ལོག་ཅིག་ད་འཛིན་རུང་ཚུལ་དེ་ཁ་ཐུག་དབང་པོ་འཛིན་རུང་མ་ཡིན་ན་ཡང། དབང་པོ་ལ་བརྒྱུད་དེ་གཟུགས་འཛིན་འོང་དུས་གང་ལ་དབང་པོ་དེ་ཡང་ད་ག་རང་བརྒྱུད་འགྲོ་གི་རེད་དབང་པོ་དེ་ལ་འཛིན་རུང་བ་ཐ་སྙད་བཏགས་རུང་འགྲོ་བ་ཅིག་དབང་ཤེས་དེ་བཟོ་རྒྱག་གི་ཡོད་རེད། དབང་པོ་དེ་ལ་ཐ་སྙད་བཏགས་རུང་དབང་ཤེས་དེ་བཟོ་འགྲོ་དུས་གང་ལ་དབང་ཤེས་དེས་དྲངས་པའི་ཀྱི་ཡིད་ཀྱི་རྣམ་པར་ཤེས་པ་དེ་དབང་པོ་དང་དོན་གཉིས་ཀ་ལ་ཅིག་ཅར་ཐ་སྙད་བཏགས་རེད།

རེ་བ་ཡ། དབང་ཤེས་ལ་སྣང་དགོས་པོ། མ་སྣང་ན་རྩ་བ་ཉིད་ནས་མི་འགྲིག། ཁོ་གར་རྩ་བ་ཁོ་རང། རྣམ་ཤེས་ལྔ་ཡིས་འཛིན་བྱེད་ཅིང་དྲུག་པས་ཐ་སྙད་འདོགས་པ་ན། ད་ནི་འཛིན་ཟེར་ལབ་སྟེ་རྦད་དེ་འཛིན་སྟངས་ཡོད་ཅེས་པའི་མ་བྱ། ག་རེ་ཟེར་ན། མིག་དབང་དྭངས་པ་དེ་ཀུན་གཞིས་འཛིན་གྱི་མ་རེ་བ། འཛིན་ཐུབ་པས། འཛིན་ཐུབ་ཀྱི་མ་རེད་རེ་བ། ཤིན་ཏུ་ལྐོག་གྱུར་དབང་ཤེས་ཀྱིས་འཛིན་ཐུབ་ཀྱི་མ་རེ་བ། ཡིན་ནའི་འཛིན་རུང་ཟེར་ལབ་དུས་གང་ལ། ང་རྣམས་བརྒྱུད་དེ་སྣང་འགྲོ་གི་ཡོད་རེད། ཨ། སྣང་བའི་དམིགས་པ་རེད། སྣང་བའི་མིག་སྤངས་ཚེ་དེ་གང་ལ། དབང་ཤེས་དེ་ཡི་སྟོབས་ཀྱིས་དྲུག་པ་ཡིད་ཤེས་ལ་ཐ་སྙད་འདོགས་རུང་དུ་བཟོས་པ་རེད། མི་དགེའི་རྫས་ཀྱིས་ཀྱང་སྟེ་དབང་དོན་གཉིས་ཀ་ལ་ཐ་སྙད་ཅིག་ཅར་དུ་འདོགས་པའི་ཕྱིར་ཨེ་འདུག། དེ་འདྲའི་ཆོས་ག་སྐྱེ་ནས་ཟེར་ན། དབང་པོ་ལ་ཡང་ཐ་སྙད་འདོགས་པ་དེ་དབང་ཤེས་ཀྱི་ལག་རྗེས་རེད། ཡིན་པ་ཡིན་ས་དབང་ཤེས་ཀྱིས་འཛིན་རུང་དུ་བྱེད་པ་རེད། ད་དཔེར་ན་དབང་ཤེས་མི་སྐྱེ་བའི་གནས་སྐབས།

ཨ་ཡོང་ཞེས་ལ་གོ་ཆ་ཆོད་ཡ་ལ་ཕན་གི་འདུག་ཨ། དེ་ལྟར་ཁྲག་པོ་བཞུར་རེས་ཤ་སྟག་གཡོག་ཤ་སྐྱིད་ལ་དྲི་ཁོ་ཚ་དེ་ཏག་ཏག་ཏག་དང་པོ་ནས་འཇོག་སོང་ན་ཕན་གི་མི་འདུག་སུ་སོ་སོ་དཔྱད་པ་བྱེད་ཡ་གི་ཤེས་པ་གྱིས་ཡོད་རོགས་དེ་བེད་སྤྱོད་ཁྱོན་ནས་མ་གཏོང་བ་ཡིན་ན་ཨ་ནི་ཁོ་མར་འགག་འགྲོ་ད་ཉམས་འགྲོ་གི་རེད་བ་ང་ཚོ་དཔྱད་པ་བྱེད་ཡ་དེ་ལས་ཀ་ག་ཚོད་བསྐུལ་ན་ཡར་འགྲོ་དེ་བསྐྱར་བསྐྱར་བསྐྱར་རེད་འདུག་གང་ལྟར་ཡིན་ན་མིན་ན་སོ་སོ་ཐག་གཅོད་ཅིག་བྱེད་དགོས་ད་དང་པོ་ཀློག་འོང་དུས་ཚེ་གང་ས་ནས་བྱེད་ཐག་གཅོད་གང་ལ་ཨ་ནི་འགྲེལ་པ་ཀློག་གི་ཡོད་ན་འདྲ་གཞན་པ་ག་རེ་ཀློག་ན་དེ་ཁྱེད་ལ་ལོག་སོང་ཡ་དེ་ཁྱེད་ཀྱི་མ་རེད། ང་གོམས་གཤིས་ཡིན་ན་དེ་རེད་ད། གཞུང་ག་ཚོད་དྲག་ན་སོ་སོ་ཐག་གཅོད་ཅིག་བྱེད་ཀྱི་རེད། ཞེས་ཚ་ཐད་ཀ་ལ་འགྲིག་མི་འགྲིག་ཚད་འཛིན་བྱེད་ཡོང་དུས་ད་འགྲེལ་པ་རྒན་པ་སྐད་གདངས་ག་རེ་འདུག་སྒྲུབ་བྱེད་ག་རེ་འདུག་གནོད་བྱེད་ག་རེ་འདུག་འཚོལ་བཏང་ན་ང་ཡག་པོ་བྱ་རེ་ཐོན་འདུག་དེ་དཔེ་ཁག་པོ་ཡོད་ར་ད་ང་སོ་ཉིན་དེ་ནས་མ་ལ་འགྲེལ་པ་མང་པོ་ཡོང་དུས་ཀ་ལ་ཚིག་ཁག་པོ་ཆེ་མཐོང་ས་ཁ་ཐུབ་ཁ་ཚ་ཐད་ཀའི་འགྲེལ་པ་དེ་ཀློག་བཞག་ན་ཨ་ནི་ང་ཚོ་ཕ་གོ་བ་ལ་ཡར་བསྐྱེད་འགྲོ་ཡ་རེད་དེ་སེམས་ནོར་གི་ཡོད་ས་རེད་དེ། དེ་ལ་ད་དང་པོ་དེ་དག། ཀུན་གཞིའི་གཟུང་ཆ་དག་ལ་ནི་རྩ་བ་ནང་ལོགས་ལ། རྣམ་ཤེས་ལྔ་ཡིས་འཛིན་བྱེད་ཅིང་ཟེར་ལ་དེ། འཛིན་པའམ་འཛིན་རུང་དུ་བྱེད་པ་ལ་བའི་མིང་སྟེ། རྣམ་ཤེས་ལྔ་པོ་ལྔ་ཡིས་ཟེར་ལ་དེ་ཀོ་གཞུང་ཆེན་མོའི་ཐ་སྙད་རེད་ལྔ་པོ་གང་ཡང་རུང་བ་ཞིག་གིས་འཛིན་པའམ་འཛིན་རུང་དུ་བྱེད་པ། དེ་ལ། དྲུག་པས་ཟེར་ན་རྣམ་ཤེས་དྲུག་པ། ཡིད་ཀྱི་རྣམ་པར་ཤེས་པ་དབྱེ་བ། ཡིད་ཀྱི་རྣམ་པར་ཤེས་པས་ཐ་སྙད་འདོགས་པ་ཟེར་དུས་གཟུགས་སོ་སྒྲའོ་དྲིའོ་ཟེར་ནས། དོན་བྱེད་ཐ་སྙད་འདོགས་སྟངས་རེད། དབང་པོ་ཐ་སྙད་འདོགས་དུས་ཙམ་ན་གང་ལྟར། གཟུགས་ཀྱི་དབང་པོ་ཟེར་གྱི་ཡོད་ན་རེད་མིག་གི་དབང་པོ་ཟེར་གྱི་ཡོད་ན་རེད་ཁོ་ཐ་སྙད་འདོགས་སྟངས་ཡོད་དང་མིག་དབང་ལ། གཟུགས་མཐོང་བའི་བདག་རྐྱེན་བྱེད་པའི་ཆ་ནས་གཟུགས་ཀྱི་དབང་པོ་ཟེར་ན་རེད། གཟུགས་མཐོང་བ་ལ་དབང་བར་བྱེད་ཀྱི་ཡོད་པ་ཡིན་ས་དབང་པོ། དབང་བྱེད་པོ་རེད་ང་ཚོ་ལྷ་ཡི་དབང་པོ་ལབ་དུས་ལྷ་ཡི་རྒྱལ་པོ་ལ་ལབ་པ་རེད། ད་ག་ནང་བྱེད་བྱེད་ནི་མིག་དབང་ཟེར་ལབ་ན་ཡུལ་ཅན་གྱི་ཆ་ནས་བཏགས་པ། མིག་ཤེས་ཀྱི་ཡུལ་མཐོང་བ་ལ་དབང་བྱེད་པའི་ཆ་ནི། གཞུང་ཁ་ཤས་ནས་གཟུགས་ཀྱི་དབང་པོ་ཟེར་གྱི་ཡོད།

དེ་ནས་དེ་ལ་འོ་དེ་འདི་གྲུབ་ཀྱི་གར་འགྲོ་བ་རེད་ཟེར་ན་གཟུགས་མེད་ཀྱི་ཀུན་གཞི་དེ་ལ་དེ་ནས་སྣོད་བཅུད་སྣང་དགོས་ཡོད་མ་རེད་ག་རེ་བྱས་ནས་ཟེར་ན་ཀུན་གཞི་ལ་དངོས་སུ་སྣང་འོང་དུས་གང་ལ་རྣམ་ཤེས་ལྔ་པོ་གང་རུང་གིས་འཛིན་བྱེད་དྲུག་པ་ཡིད་ཀྱི་རྣམ་པར་ཤེས་པས་ཐ་སྙད་འདོགས་པ་ན་དེ་འདྲ་བའི་རྣམ་ཤེས་ལྔ་ཡིས་འཛིན་བྱེད་དྲུག་པ་ཡིད་ཀྱིས་ཐ་སྙད་འདོགས་པ་དེ་ཁམས་འོག་མ་གཉིས་ཁོ་ནར་ངེས་པ་སྟེ། ཁམས་གཉིས་དག་ཏུ་ངེས་པ་དེ། རྒྱུ་མཚན་ག་རེ་ཟེར་ན་གཟུགས་མེད་ཁམས་ན་དབང་ཤེས་མེད་པའི་ཕྱིར། དབང་ཤེས་མེད་ན་རྣམ་ཤེས་ལྔ་པོ་གང་རུང་གིས་འཛིན་ས་མེད་པའི་ཕྱིར། རེད་བ། ཁམས་གཉིས་དག་ཏུ་ངེས་པ་སྟེ། ད་དེ་ལྟར་མིན་ན་གཟུགས་མེད་ན་གཟུགས་ཀྱི་འདུ་ཤེས་མ་འདས་དང་ཟེར་ན་དེ། གཟུགས་མེད་ཀྱི་ཀུན་གཞི་ལ་སྣོད་བཅུད་སྣང་བ་མ་རེད་མ་ཡིན་པ་མིན་པ་དེ་ནི་སྣང་བ་ཡིན་པ་ཡིན་ན། སྣང་བ་ཡིན་ན། དེ་ལྟར་མེད་ན། དེ་ནི་གཟུགས་མེད་ཀྱི་གང་ཟག་དེ་དག་གཟུགས་ཀྱི་འདུ་ཤེས་མ་འདས་པ་ཆགས་འགྲོ་གི་རེད། འདི་བ་གཟུགས་ཀྱི་འདུ་ཤེས་མ་འདས་སམ། འདི་ག་རེ་ཡོད་རེད་ཟེར་ན། མདོ་རེད། ག་དུས་ཡིན་ན་ཡང་ང་ཚོ་སྙོམས་འཇུག་བསྟན་པའི་གྱི་མདོ་དང་དེ་ཚོ་ག་རེ་ཡིན་ཟེར་ན། ཐོགས་པའི་འདུ་ཤེས་ནུབ། སྣ་ཚོགས་པའི་འདི་འདུ་ཤེས་ནུབ། དེ་ནས་དེ་ལྟར་ནམ་མཁའ་ལྟར་མཐའ་ཡས་སོ། ཡང་ཐོགས་པ་དང་སྣ་ཚོགས་པའི་འདུ་ཤེས་ནམ་མཁའི་འདུ་ཤེས་ནུབ། ཨ་ནི་ག་རེ་རྣམ་ཤེས་ལྟར་མཐའ་ཡས་སོ། ད་ཨ་རང་ཟེར་ནས་གཟུགས་མེད་བཞི་པོ་དེ་འདུ་ཤེས་ཀྱིས་བཞག་པ་རེད། ཨ། གཟུགས་ཀྱི་འདུ་ཤེས་ཡང་ན་འདུ་ཤེས་མ་རེད། གཟུགས་ཀྱི་འདུ་ཤེས་སྐྱེས་ནས་ནམ་མཁའི་འདུ་ཤེས་ཅིག་ཡོང་དུས་ནམ་མཁའ་མཐའ་ཡས། ནམ་མཁའི་འདུ་ཤེས་སྐྱེས་ནས་རྣམ་ཤེས་འདུ་ཤེས་དེ་འོང་དུས་རྣམ་ཤེས་མཐའ་ཡས། ནམ་མཁའ་དང་རྣམ་ཤེས་གཉིས་ཀའི་འདུ་ཤེས་སྐྱེ་སྐྱེས་ནས་ཅི་ཡང་མེད་པའི་ཀྱི་འདུ་ཤེས་དེ་འོང་དུས་གང་ལ་ཅི་ཡང་མེད། འདུ་ཤེས་རགས་པ་མེད་ཕྲ་མོ་མེད་པ་མིན་པ་ཟེར་དུས་སྲིད་རྩེ། ཟེར་དུས་གཟུགས་མེད་བཞི་པོ་དེ་འདུ་ཤེས་ཕྱེ་དགོས་རྒྱུ་མཚན་ག་རེ་ཟེར་ན་གནས་ཀྱིས་ཕྱེ་བའི་ཐ་དད་པ་ཡོད་མ་རེད། རེད་པ་ཁོ་གཟུགས་མེད་པ་ཡིན་ཙང་ཁོ་དེ་ཡོད་རེད་དེའི་སྒང་ལ་གཅིག་དེའི་སྒང་ལ་གཅིག་ལབ་ས་ཡོད་མ་རེད་བ་འོ་དེ་ཡིན་དུས་ད་གཟུགས་ཀྱི་འདུ་ཤེས་ཡོད་པ་མ་འདས་པ་ཆགས་འགྲོ་གི་འདུག་ད་དེ་ལྟར་ན་རེད་བ་ཡ་དེ་ལྟར་མིན་ན་གཟུགས་མེད་པ་གཟུགས་ཀྱི་རྡུལ་ཁྱེད་མ་འདས་པ། ད་གཟུགས་ཀྱི་འདུ་ཤེས་མ་འདས་པ་ཡིན་པ་ཡིན་ན་ཨ་ནི་གཟུགས་ཀྱི་འདུ་ཤེས་ལ་སྐྱེས་པ་ཆགས།

གཟུགས་ཀྱི་འདུ་ཤེས་དེ་སྐྱེ་གི་ཡོད་རེད་བཀག་གི་ཡོད་རེད་ད། ག་ཚོད་ན་དེ་ལ་ཉེས་དམིགས་ལྟ་གི་ཡོད་རེད། དེ་ཏིང་ངེ་འཛིན་ལ་བར་དུ་གཅོད་བྱེད་ཀྱི་ཉེས་དམིགས་ལྟ་གི་ཡོད་ད། དེ་ཡིན་དུས་ཨཱ་ནི། གཟུགས་མེད་པ། གཟུགས་མེད་ཀྱི་ཡིད་ཤེས་དེ་གཟུགས་ལ་ཐ་སྙད་འདོགས་པ་མི་སྲིད་པའི་ཕྱིར་ཟེར། ད་སྤྱི་ཡོངས་ཀྱི་སྤྱི་སྐད་རེད་བ། དེ་ཆོས། ད་དེ་ནས། རྒྱུ་མཚན་དེའི་ཕྱིར་ན་རྟེན་གཅིག་གི་ཀུན་གཞི་ལ་དངོས་སུ་སྣང་བའི་དོན་ལྔ་ནི། རྟེན་དེའི་དབང་ཤེས་ལ་ལྐོག་ཏུ་གྱུར་པ་མ་ཡིན་ནོ། ག་རེ་རེད་ཟེར་ན། ཀུན་གཞི་ལ་དངོས་སུ་སྣང་བ་ལ། དེ་ནི་རྣམ་ཤེས་ལྔ་ཡིས་འཛིན་ཅིང་དྲུག་པ་ཡིད་ཀྱི་རྣམ་པར་ཤེས་པས་དབང་དོན་གཉིས་ཀ་ལ་ཐ་སྙད་འདོགས་པའི་རྒྱུ་མཚན་དེའི་ཕྱིར་ན། རྟེན་གཅིག་ལ་སྣང་བའི་ཀུན་གཞི་ལ་དངོས་སུ་སྣང་བའི་ཀྱི་ག་རེ་ཡིན་པ་ཡིན་ན་ཡང་དེ་དོན་ལྔ་ཟེར་ལ་གཟུགས་སོགས་དོན་ལྔ་དེ་ལ་དབང་ཤེས་ལ་ལྐོག་ཏུ་མ་གྱུར་པའི་ཕྱིར། དབང་ཤེས་ལ་ལྐོག་ཏུ་གྱུར་སོང་བ་ཡིན་ན་ཀུན་གཞི་ལ་དངོས་སུ་སྣང་ས་ཡོད་མ་རེད་མིན་ཏེ། ཀུན་གཞི་ལ་དངོས་སུ་སྣང་བ་ལ་དབང་ཤེས་ལྔ་ཡིས་འཛིན་ཅིང་དྲུག་པས་ཐ་སྙད་འདོགས་པ་དེ་དགོས་ཀྱི་འདུག་ཨ། དོན་ལྔ་བྱས་ན་རེ་ད་དེ། ད། དབང་པོ་ལྔ་འཛིན་རུང་ཟེར་རྒྱག་གོ། དོན་ལྔ་འཛིན་པ་རེད། དོན་ཟེར་དུས་གང་ལ་གཟུགས་སོགས་དོན་ལྔ། གཟུགས་སྒྲ་དྲི་རོ་རེག་བྱ་ལྔ་གོ། ག་བ། དེ་འདྲའི་རྐྱེན་རེད་དེ། ད་ཁྱེད་ཚོ་དེ་རྩོད་ཚར་རེད་བ། དོགས་པ་ཡོད་ས་ནི་ལབ་དགོས་ལབ་དགོས་བྱས་ང་འདི་ནས་མར་འདི་འགྲོ་གི་ཡོད་རེད་ད། རེད་བ། ད་དེ་ནས་དོགས་པ་སླེབས་དགོས་རེད།

དབང་ཆེན་གྱི་ཐུགས་ཀྱི་བུམ་པ་ལ་བཏང་དུས་བུམ་པ་དེ་དག་དབང་ཆེན་ཉིད་རྩའི་རྒྱུད་ཡིན་ན་བུམ་པ་དེ་དག་དབང་ཆེན་གཉིས་པོ་ཉིད་ལས་བར་ཆ་ཅན་གསལ་སྟོབས་ཀྱི་གྲོགས་པོ་བོར་བ། ད་དེ་དག་ནང་བཞིན་ཡིད་རྩེ་ལས་ཐ་སྙད་འདོད་པའི་ཡིད་ཤེས་གཉིས་རྩའི་རྒྱུད་ཡིན་པ་ཡིན་ན་ཐུགས་ཀྱི་བུམ་པ་སྟེ། དེ་ལྟ་བུའི་ཡིད་ཤེས་དག་ཉིད་ལས་བར་ཆ་ཅན་གསལ་སྟོབས་ཀྱི་གྲོགས་པོ་བོར་བ། དེ་ཡིན་ན་ཁོང་ཚོ་གསུམ་ཀ་ཉིད་ལས་བར་ཆ་ཅན་གསལ་སྟོབས་ཀྱི་གྲོགས་པོ། དེ་ཡིན་པ་ཡིན་ན། ཡུལ་དང་ཡུལ་སྐྱེས་རྩའི་རྒྱུད་ཡིན་པ་མ་ཟད་ཡུལ་སྐྱེས་རྣམ་ཤེས་གཉིས་པོ་དེ་ཡང་རྩའི་རྒྱུད་ཆགས་འགྲོ་གི་འདུག་ཆགས་དེ་ཉིད་ལས་བར་ཆ་ཅན་གསལ་སྟོབས་ཀྱི་གྲོགས་པོ་བའི་ཕྱིར། ཡ། དེ་དེ་དེ་དེ་ཀྱི་དོ་ཨ་ཐ། དེ་འདྲ་ཅིག་གཏོང་གི་འདུག་ཨ། འོ་ཡ། ད་རྫས་གཅིག་ཏུ་འགྱུར་བའི་ཚེ་འགྱུར་བའི་ཚེ་སྐྱོན་ཡོད་རེད། ཡོད་པ་ཡིན་ཙང་ཨ་ནི་གཟུང་བྱ་ཐུན་མོང་བ་ཟེར་ན་མི་སྲིད་དོ་ཞེ་ན། གཟུང་བྱ་ཐུན་མོང་བ་ཟེར་ན་དེ་གང་ལ། ཨ་ནི་ང་ཚོ་དཔེར་ན་ཤེས་པ་འདྲ་བོ་ཅིག་བྱེད་པ་ཡིན་ན་ཤེས་པ་དེ་ཐ་དད་པ་གཉིས་ཀའི་ཐུན་མོང་གི་ལྟ་རྒྱུ་ཡོང་གི་ཡོད་མ་རེད་ད། ག་རེ་བྱས་ནས་ཟེར་ན། གལ་སྲིད་ཐུན་མོང་གི་བལྟ་བྱའི་ཡུལ་གཅིག་ཡོད་པ་ཡིན་ན་ཤེས་པ་གཉིས་པོ་རྫས་ཐ་དད་བཞག་ཐུབ་ཀྱི་མ་རེད། ད་གནད་འགག་ཅིག་ག་བ་ཐུག་སོང་ཟེར་ན། ཤེས་པ་ལ་ག་འདྲ་ཞིག་སྣང་བ་ཡོད་ན་ཡང་ཤེས་པ་དེའི་བདག་ཉིད་ཡིན་དགོས་རེད་ཟེར་ཁོ་རང་ཁས་ལེན་བདག་གིས། ཤེས་པ་ལ་སྣང་ཕྱིན་ཆད་ལ་ཤེས་པ་དེའི་བདག་ཉིད་ཡིན་དགོས། དེ་ཡིན་པ་ཡིན་ན་རྫས་ཐ་དད་པའི་ཤེས་པ་གཉིས་ཀྱིས་ཡུལ་གཅིག་ལ་བལྟ་ཡག་ཁོ་རང་ཡོད་མ་རེད་བ། རྫས་ཐ་དད་པའི་ཤེས་པ་གཉིས་རྫས་གཅིག་ཏུ་ཐལ་བའི་ཐལ་བ་ཡོད་རེད་དྲན་གི་འོ་རེད་ཨ།

སྐྱོན་མེད་དེ། ཤེས་པ་ལ་གང་སྣང་བ་དེའི་བདག་ཉིད་དམ། ད་ཤེས་པ་ལ་སྣང་ཕྱིན་ཆད་ལ་ཤེས་པ་དེ་ད་དེའི་བདག་ཉིད་ཡིན་གོ་རེ་ཟེར་ཡ། ཨ་ནི་རྣམ་པར་རིག་པའི་གི་བདག་ཉིད་ཙམ་རེ་ཟེར་ཡ་ད་ཤེས་ལ་གཟུགས་སུ་སྣང་བ་ལས་མ་གཏོགས་ཕྱི་རོལ་མེད་ཟེར་ཡ་ད་འདི་ཚོ་མང་པོ་ཅིག་ཡོད་རེ་བ། འདི་ཚོ་གང་ག་དེ། གང་སྣང་བ་དེའི་བདག་ཉིད་དམ། དེ་རྫས་གཅིག་ཐ་དད་གང་དུ་ཡང་མ་གྲུབ། ལ་སྟེ་རྫས་གཅིག་ཐ་དད་གང་དུ་ཡང་མ་གྲུབ། ལས་དེ།

ད་ཁ་སང་ང་ཚོ་མང་པོ་སྤྲོ་ཚར་རེད། ང་ཚོ་གང་གིས་དེ་དེ་ཐུན་མོང་མ་ཡིན་པའི་བལྟ་བྱ་ཟེར་ན་སོ་སོ་ནས་ཡོད་རེད། གཟུང་བྱ་ཐུན་མོང་བ་གཅིག་ཡོད་རེད། ཐུན་མོང་མ་ཡིན་པའི་བལྟ་བྱ་ཟེར་ན་ཐུན་མོང་མ་ཡིན་པའི་ལས་བརྟས་སྟོབས་ཀྱིས་གྲུབ་པའི་ཐུན་མོང་མ་ཡིན་པའི་སྣང་ཆ་ཆགས་ཀྱི་ཡོད་རོ་འོ་དེ་རེད། དེ་ནས། མ་བརྟགས་མ་དཔྱད་པའི་ངོ་ན་གཟུང་བྱ་ཐུན་མོང་བར་འདོད་ཀྱང་དེ་ཤེས་པའི་བདག་ཉིད་དུ་མི་འདོད་དེ། ཟེར་བ་དེ་རེད་ད། ད་འདི་ང་ཚོ་བསམ་བློ་གཏོང་དགོས་ད། མ་བརྟགས་མ་དཔྱད་པའི་ཚེ་ན་ངོ་ན་གཟུང་བྱ་ཐུན་མོང་བ་ཡོད་རེད་ད་མ་བརྟགས་མ་དཔྱད་པ་དེ་ང་ཚོ་སྤྱི་ཡོངས་ནས་བྱས་ན་ང་ཚོ་གང་གིས་བུམ་པ་གཅིག་ལ་ལྟ་བ་ཡིན་ན་ཆ་ཚང་དེ་མཐོང་ཐུབ་དགོས་རེད། སྤྱིར་བཏང་བྱས་ན་བུམ་པ་དེ་ང་ཚོ་གང་གི་གཟུང་བྱ་རེད་བས་ཟེར་ན་མི་ཤེས་ཡིན་པར་འདོད་ཟེར་ལ་རེད། བུམ་པ་དེ་ང་ཚོ་གང་གི་ཤེས་པའི་བདག་ཉིད་རེད་བས་ཟེར་ན་མ་རེད་ལ་རེད། མ་རེད་ལ་རེད་རེད་བ། མ་རེད་ལ་རེད། དེ་ནས་འོ་ན་དེ་ལྟ་བུའི་ང་ཚོ་སྤྱི་གི་བལྟ་གཞི་ཡི་ཐུན་མོང་གི་བུམ་པ་ཅིག་འདུག་བ་ཁོ་རང་ཕྱི་རོལ་དོན་དུ་གྲུབ་རེ་བས་ཟེར་ན། གྲུབ་གི་མ་རེད། ངས་བཤད་ན་གྲུབ་གི་མ་རེད། ཁོ་རང་ཤེས་པའི་བདག་ཉིད་དུ་གྲུབ། ག་རེའི་བདག་ཉིད་དུ་གྲུབ་ཟེར་ན་རང་འཛིན་ཚད་མའི་བདག་ཉིད་དུ་གྲུབ། ད་ད་ལྟ་དེའི་སྐབས་སུ་གཟུང་བྱ་ཐུན་མོང་བ་ག་ཚད། མ་བརྟགས་མ་དཔྱད་པའི་ངོ་ན་གཟུང་བྱ་ཐུན་མོང་བ་འདོད་ཀྱང་དེ་ཤེས་པའི་བདག་ཉིད་དུ་མི་འདོད་ཟེར་ཡ་སྟེ། དེ་ཐུན་མོང་དུ་བལྟ་མཁན་གྱི་ཤེས་པ་དེ་དག་གི་བདག་ཉིད་དུ་མི་འདུ། སྤྱིར་བཏང་ཤེས་པའི་བདག་ཉིད་མི་འདོད་པའི་སྐད་ཆ་མེད། གཞན་དུ་ན། ཨ་ལས་དང་པོ་དེ་ལས་འགྲོ་ཡ་ད་དེ་དཔེ་མང་པོ་ཞིག་རེད་ད་དེ་ལས་འགྲོ་བའི་བདག། དང། དུས་ཚོད་ལ་བལྟས་ཏེ་ག་རེ་རེད་ཟེར་ན་ད་ང་ཚོ་དང་པོ། བརྟགས་ཤིང་དཔྱད་པའི་ཚེ་ཡི་ཟེར་དུས་དེ་ག་དུས་རེད་བྱ། བརྟགས་ཤིང་དཔྱད་ཡི་ཟེར་དུས་དེ་ག་བ་ལ་བརྟགས་ཤིང་དཔྱད། གནས་ལུགས་ལ། གནས་ལུགས་ལ་དཔྱོད་པའི་གི་ངོ་ན། ཨ་ནེ་བི་གི། གཟུགས་དང་གཟུགས་འཛིན་མིག་ཤེས་གཉིས་པོ་དེ་ད་རྣམ་པར་རིག་པའི་བདག་ཉིད་ཙམ་ཟེར་ན་མ་ཟེར་ན་གང་ལྟར་ཤེས་པ་ལས་རྫས་གཞན་དུ་གྲུབ་པ་ཞིག་ཡོད་མ་རེད། ཨ་ནེ་གནས་ལུགས་ལ་དཔྱོད་པའི་ཡི་ཚེ་ན་གཟུགས་དང་གཟུགས་འཛིན་མིག་ཤེས་གཉིས་པོ་དེ་རྫས་གཅིག་ཐ་དད་གང་དུ་ཡང་བརྗོད་དུ་ཡོད་མ་རེད། དོན་དམ་དཔྱོད་བྱེད་ཀྱི་རིགས་ཤེས་ཀྱི་ངོ་ལ་རེད་བ། དེ་ཙམ་ལ་གོ་ཡི་འདུག་བ། བྱ་བ། ད་མ་བརྟགས་དང་མ་དཔྱད་པའི་གནས་སྐབས་གནས་ལུགས་ལ་མ་དཔྱད་པའི་གནས་སྐབས་བྱས་པ་ཡིན་ན་བུམ་པ་དེས་ང་རང་ཚོ་གང་གས་མཐོང་རེད་དེ་ཡིན་ན་ཡང་ང་ཚོ་གང་གའི་ཤེས་པའི་བདག་ཉིད་དུ་གྲུབ་ཆོག་གི་མ་རེད་འོ་ན་བུམ་པ་དེ་ཕྱི་རོལ་དོན་དུ་གྲུབ་རེད་བས་ཟེར་ན་གྲུབ་ཀྱི་མ་རེད་ལབ་གི་ཡིན། ད་གྲུབ་པའི་ལམ་ངེས་དོན་ཁྱོད་རང་ཁྱེད་ཚོས་གཅིག་བྱས་ཡོད་རེད་རེད་མ་ལྟ་བར། ད་མ་བརྟགས་མ་དཔྱད་པའི་ཚེ་ན་ཕྱི་རོལ་དོན་དུ་གྲུབ་ཟེར་ལབ་དུས་བརྟགས་ཤིང་དཔྱད་པའི་ཚེ་དེ་དག་ག་དུས་རེད་ག་རེ་ལ་བརྟགས་ཤིང་དཔྱད་ཀྱི་ཡོད་རེད་མ་བརྟགས་མ་དཔྱད་པའི་ཚེ་ཟེར་ན་ག་དུས་རེད་དེ་ཁྱད་པར་ཅིག་དགོས་ང་ཚོ་དཔེར་ན་ཕར་ཕྱིན་དང་འདི་ཚོའི་སྐབས་སུ་ག་རེ་ཡོད་རེད་པ།

ཐབས་བྲལ་ཏོ། ང་རང་ཚོ་གང་གས་དེ་ལ་ད་ལྟ་བལྟ་བྱ་ལ་མ་བརྟགས་མ་དཔྱད་པའི་ཚེ་ན། ང་ཚོ་གང་གའི་ཤེས་པ་ལ་སྣང་གི་ཡོད་རེད་དེ། སྣང་གི་ཡོད་དེ་གང་གའི་ཤེས་པའི་བདག་ཉིད་རེད་བས་དེ། མ་རེད་བས། མ་རེད་བ། མེད་དུས་གང་ལ་ཨ་ནི་དེ་ང་ཚོས་ང་ཚོ་གང་གའི་ཐུན་བལྟ་བྱ་ཐུན་མོང་བ་རེད་དེ་བ། དེ་བས་ད་ནང་ང་ཚོ་སྐད་ཆ་བཤད་བསྡད་ཡ་རེད། བལྟ་བྱ། སྣང་གི་རེད། སྣང་གི་རེད། སྣང་གི་རེད་དེ་ཕྱི་རོལ་དོན་དུ་གྲུབ་པ་མ་རེད། དབང་ཆའི་སྣང་རེད་གྲུབ་བྱེད་རེད་བ། རེད། དང་པོ་དེ་གཙོ་བོ་ཆེ་མེ་སོགས་ནས་ཡོང་གི་མི་འདུག།

བལྟ་བྱ་ཐུན་མོང་བུམ་པ་མཐོང་བ། ཡིན་ན་ཡང་དེ་འདྲ་བའི་མཐོང་བྱ་བུམ་པ་དེ་དང་ཁྱོད་རང་གཉིས་བག་ཆགས་ཁྱོད་རང་གི་མིག་ཤེས་གཉིས་བག་ཆགས་སད་སྟོབས་ཀྱིས་གྲུབ་ཀྱི་མ་རེད། མ་རེད་དེ་ཡིན་ན་ཡང་ཁྱོད་རང་གི་ཐུན་མོང་མ་ཡིན་པའི་བལྟ་བྱར་གྱུར་པའི་བུམ་པ་གཅིག་ཡོད་རེད། བུམ་པ་གཅིག་དེ་དང་ཁྱོད་རང་མིག་ཤེས་གཉིས་པོ་དེ་གཉིས་ལས་བག་ཆགས་གཅིག་སད་སྟོབས་ཀྱིས་གྲུབ་པ་རེད། དེའི་བག་ཆགས་སད་པའི་དབང་གིས་ཁྱོད་རང་གི་ཐུན་མོང་མ་ཡིན་པའི་བལྟ་བྱ་བུམ་པ་དེ་མཐོང་བ་དང་རང་གི། ཐུན་མོང་མ། རང་ཚོ་བལྟ་བྱ་ཐུན་མོང་བུམ་པ་གཅིག་འདུག་བ་དེ་མཐོང་ཟེར་དགོས།

ཐུན་མོང་བ། རེད་ད། ཐུན་མོང་བ་དེ། ངའི་ཤེས་པ་ལ་སྣང་བ་དེ་བག་ཆགས་སད་པའི་དབང་གིས་སྣང། སྣང་རེད་དེ། ཁོ་དང་ངའི་མིག་ཤེས་གཉིས་པོ་དེ་བག་ཆགས་གཅིག་སད་སྟོབས་ཀྱིས་གྲུབ་པ་རེད་པས་ཟེར་ན་མ་རེད། ཁོ། ངའི་ཀུན་གཞི་སྟེང་གི་བག་ཆགས་སད་སྟོབས་ཀྱིས་གྲུབ་པ་རེད་པས་ཟེར་ན་མ་རེད། མ་རེད་དེ། ངའི་མིག་ཤེས་ཀྱིས་མཐོང་བ་དེ་བག་ཆགས་དབང་གིས་སྣང་གི་ཡོད་རེད། ཁོའི་བག་ཆགས་དབང་གིས་མ་རེད། ང་རང་གི་ཐུན་མོང་མ་ཡིན་པའི་བལྟ་བྱར་གྱུར་པའི་དེ་སྨྱུ་གུ་གཅིག་ཡོད་རེད་བ། དེའི་བག་ཆགས་དེ་སད་པའི་དབང་གིས་ངས་ཕར་མཐོང་དེ་ཡོད།

ཟེར་བ། གཅིག་བརྒྱུད་ནས་ཟེར་ཨེ་ཁྱོད་པ་ཏྲ་པོ་ནི་གཅིག་བརྒྱུད་ནས་ཟེར་ལབ་ཟེར་བ། དེ་ད་ལྟ་གཅིག་བརྒྱུད་དགོས་ཀྱི་ཡོད་ན་ཡང་ཐུན་མོང་མ་ཡིན་པའི་ལས་བསགས་པའི་དམྱལ་བའི་སྡུག་བསྔལ་གཅིག་བརྒྱུད་ནས་ཟེར་ན་རེད་ད། ད་བརྒྱུད་ནས་ཟེར་ན་མ་ཟད་དེ་བཞག་ཟེར་ཡ་དེར་དོགས་དོགས། བཞག་གི། ཐུན་མོང་མ་ཡིན་པར་སྣང་དགོས་ཀྱི་ད་ག་རང་གཟུགས་ཀྱང་ཐུན་མོང་བར་སྣང་བ་ཉིད། སྣང་ཟེར་བཞག་དགོས་རེད་ད་ངས་ངའི་བུམ་པ་མཐོང་ཟེར་དགོས་ཡོད་རེད་བ། ངའི་བུམ་པ་མཐོང་ཟེར་དེ་ང་རང་གི་ཐུན་མོང་མ་ཡིན་ད་ཁྱོད་ཀྱིས་བུམ་པ་མཐོང་ད་ག་རང་བུམ་པ་མཐོང་ཟེར་གི་ད་དེ་དཔེ་བཏང་རེད་ཡ། རེད་མ་གཏོགས་ཁྱེད་རང་བུམ་པ་མཐོང་རེད་མཐོང་མ་རེད་ཟེར་གི།

དེ་ཅི། ད་དེ་ནས་རྡོ་ཐིངས་པ། དེས་ན་ཚེ་འགལ་བའི་སྐྱོན་མེད་དེ་ཤེས་པ་ལ་གང་སྣང་བ་ཤེས་པ་དེའི་བདག་ཉིད་རེད་ལ་དེའི་དང་བདག་ཉིད་དུ་གྲུབ་པའི་ཚེ་ཡང་དང། ཡང་ན་དེ་ལས་རྫས་ཐ་དད་དེ་གང་དུ་ཡང་མ་གྲུབ་ལ་དེ་ཡང་དེ་རྣམ་པར་དཔྱད་པ་ན་ཡིན་ཞེས། ད་དེ་ང་ཚོ་ཚིག་བཅུ་དང་པོར་ད་བརྟགས་ཤིང་དཔྱད་པའི་ཚེ་ན་ཡིན་ཞེས། བརྟགས་ཤིང་དཔྱད་པའི་ཚེ་ན་ཡིན་ཞེས། དེའི་ཚེ་གཟུང་བྱ་ཐུན་མོང་གི་མི་ལུས་བྱ་བྱ་བྱ། བརྟགས་ཤིང་དཔྱད་པ་དེའི་ཚེ་ན་ང་ཚོ་གང་གའི་ཐུན་མོང་གི་སྣང་བྱ་གཟུགས་གཅིག་ཡོད་མ་རེད། རེད་པ།

ད་ཤེས་པ་ལ་སྣང་བ་དེ་ག་རང་ཤེས་པའི་ངོ་བོར་གྲུབ་པ་རེད་ཟེར་ཡ་དེ་ཆགས་འགྲོ་གི་འདུག་དེ་ཡང་ལྷོ་ཆོས་ཚང་མ་གོ་ཐང་ཡིན་ད་ཡང་འབྲེལ་བ་དེ་ཚོ་གར་བསྐྱལ་བ་ན་གྲུབ་གི་མི་འདུག་ད།